ཨོ་སི་ཁྲུ་ལི་ཡ་ཡི་གྲོང་ཆེན་སིཌ་ནི་ན། ལག་ཤེས་སྦྱོང་བརྡར་གྱི་ལྟེ་གནས་ཁང་ཞིག་གི་བདག་པོ་བུད་མེད་སྐར་མ་ལགས་དང་མཉམ་དུ། ཁོང་གི་ལག་ཤེས་སྦྱོང་བརྡར་ལྟེ་གནས་ཁང་དེ་ནས་སྤྲོད་བཞིན་པའི་ལག་ཤེས་སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། རྒན་སྐར་མ་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་སངས་རྒྱས་ལགས་བཀྲ་ཤིས་བདེ་ལེགས། ད་ལྟ་ཁྱེད་རང་ཚོ་གིས་བོད་པ་དང་དེ་མ་ཡིན་པའི་མི་རིགས་གཞན་པ་དེ་ཚོ་ལ་ཡང་ན་གཙང་མ་བཟོ་ཡས།

ཨོ་ལགས་སོ་ཁྱོད་སྐར་མ་ལགས་དེ་ནས། གི་ལག་ཤེས་སྦྱོང་བརྡར་དེ་ཚོ་སྤྲད་ནས་ད་བར་ལོ་ག་ཚད་ཙམ་ཞིག་འགྲོ་གི་ཡོད་རེད་ཨ་ནས་ད་ལྟ་ཁྱོད་རང་ཚོ་གི course སྦྱོང་བརྡར་དེ་ཚོ་སྤྲད་ས་ས་གནས་ལབ་ན་འདྲ་སློབ་གྲྭ་དེ་ག་བ་ལ་ཡོད་རེད་དེ་གི་ངོ་སྤྲོད་གནང་དང། ལགས་སོ་ང་ཚོ་སློབ་གྲྭ་དེ་བཙུགས་ནས་ད་ང་ཚོ་ལོ་གསུམ་ལྷག་ལྷག་ཙམ་ཅིག་འགྲོ་ཚར་རེད་ལ་དེ་ནི་དེའི་སློབ་གྲྭ་ང་རང་ཚོ་སློབ་གྲྭ་དང་ད་འཛིན་གྲྭ་ད་གཉིས་ཐམ་པ་ཡོད་ས་ཆ་གཉིས་གཅིག་དེ་ང་ཚོ Northern Beach DY New South Wales ལ་རེད་བྱས་དེ་ནི་གཞན་དག་གཅིག་དེ་དེ་ནི་དེ་ང་ཚོ Liverpool New South Wales ལ་རེད་གཉིས་ཡོད་རེད་དེ་ནི་དེ DY དེ་ལ་ད་ང་ཚོ་ཕལ་ཆེར་སློབ་ཕྲུག། བརྒྱ་མ་ཟིན་ཟིན་ཅིག་ཤོང་གི་ཡོད་རེད་དེ་ནས་དེའི Liverpool དེ་ལ་ད་ང་ཚོ་ཕལ་ཆེར་སློབ་ཕྲུག་ཉིས་བརྒྱ་ལྔ་བཅུ་ལྷག་ཙམ་ཤོང་ས་དེ་འདྲའི་འཛིན་གྲྭ་གཉིས་ཐམ་པ་ཡོད་རེད་ལ།
དེ་ནས་ད་ལྟ་གོང་གི་ལག་ཤེས་དེ་ཚོ་སྦྱོང་བརྡར་བྱེད་པ་ལ་ཆ་རྐྱེན་དང་ལག་ཁྱེར་འདྲ་པོ་དེ་འདྲས་ག་རེ་དགོས་གི་ཡོད། ང་ཚོ་དེ་ག་ཟེར་གི་ད་ཐེངས་ད་ལྟ་ང་ཚོ Aged Care Certificate Three དང Four རེད Cleaning Course རེད་དེ་ནས First Aid དེ་ཚོ་ཚང་མ་ལ་ད་ང་ཚོ་གི Australia གཞུང་རང་གི། ཁོ་རང། སློབ་གྲྭ་ཚང་མ་ལ་དང་པོ་དེ་འཛིན་གྲྭ་མ་འཛིན་གྲྭ་དེ་ཚོ་ནང་ལ་མ་འགྲོ་སྔོན་ལ་དེ་ནས་ག་རེ་རྒྱུགས་སྤྲད་དགོས་ཡོད་རེད་ཟེར་ན་མང་ཆེ་བ་དེ་ཚོ་ཚང་མ་ད་ཕལ་ཆེར་བརྒྱ་ཆ་དགུ་བཅུ་ཙམ་ཡིན་གྱི་རེད་ད་བརྒྱ་ཆ་བཅུ་ཙམ་ཁ་ཤས་དགོས་ཀྱི་ཡོད་ཀྱི་མ་རེད་མ་གཞི་མང་ཆེ་བ་ལ་དེ Australia ལ LLN test ལབ་གི་རེད་དེ། དེ་ལ་ད།

numeracy ད་དེ་གྲངས་ཀ་གི་སྐོར་ལ་ཨང་རྩིས་ཟེར་བ་རོགས་ད་ཨང་རྩིས་སྐོར་ལ་རྒྱུགས་གཅིག་ལེན་དགོས་ཡོད་རེད་དེ་ག་རེ་ཡོད་ཟེར་ན་ཨང་རྩིས་དེ་ད་ང་ཚོ་དེ་འདྲས་ད་སློབ་སྦྱོང་ཁོ་རང་ལ་ལྟ་གི་ལྟ་གི་དེ LLN test དེ་ཁོ་རང་ཚོ་གི་དྲི་བ་དེ་མཁྲེགས་པོ་དང་འཇམ་པོ་ད་ཁོ་རང་ཚོ་སློབ་སྦྱོང་ཁོ་རང་ལ་ལྟ་ནས་ཁོ་རང་ཚོ་སླེབས་འགྲོ་གི་རེད། ང་ཚོ་ད་ལྟ་སློབ་གྲྭ་འདྲ་པོ་ལ་ཡིན་ན་ད་དེ་ཚོ་ལ་དེ language དེ་ཚོ་ཡིན་ན་འདྲ་དེ་ནས་དབྱིན་ཇིའི་ཀློག་ཡག་དང་འབྲི་ཡག་འདྲ་ཡིན་ན་འདྲ་དེ་ནས་ཨང་རྩིས་ཀྱི་སྐོར་ལ་དེ་ཚོ་ང་ཚོ་དེ་འདྲའི་མཁྲེགས་པོ་ཡོད་མ་རེད་ལ་དེ་ནས་ཨང་རྩིས་འདྲ་པོ་བྱས་ན་ད་གཉིས་དང་གཉིས་ག་ཚད་གཉིས་བསྡོམས་གཉིས་ག་ཚད་རེད་དེ་ནས་བཅུ་དེ་བརྒྱ་ཆ་བཞི་ལ་བགོ་བཟོས་ན་ག་ཚད་རེད་དེ་ནས་བརྒྱ་དེ་བརྒྱ་ཆ། གསུམ་ལ་བགོ་བཟོས་ན་ག་ཚད་རེད་འགྲོ་གི་རེད་དེ་ནས་ཨོ་དེ་འདྲ་འདྲ་བོ་རེད་ལ་ད་ཨང་རྩིས་འདྲ་བོ་ད་དེ་ཚོ་ཡིན་གཅིག་མིན་གཅིག་འགྲོ་དགོས་ཀྱི་ཡོད་རེད LLN test དེ pass མ་བྱས་བར་དུ་ང་ཚོ་གི་དེ་སློབ་སྦྱོང་དེ་ཚོ་གང་ཟེ་རེད་གོ་འཛིན་གྲྭ་ལ་དེ་བཞག་ཆོག་གི་ཡོད་མ་རེད་ཟེར་ན་ཨ་བཞག་ཆོག་གི་ཕལ་ཆེར་མ་རེད་བཞག་ཆོག་གི་མ་རེད་ད་ནི་འགྲོ་ཆོག་གི་ཡོད་མ་རེད་དེ་ཚོ་ཡིན་གཅིག་མིན་གཅིག་དེ་ནས་གལ་སྲིད་དེ་ཚོ་མ་འཕྲོད་པ་འདྲ་བྱས་ན་དེ་ནི་ང་ཚོ་ཁོང་རྣམས་པ་ལ་དབྱིན་ཇི་དང་དེ་ནས་ཨང་རྩིས་དེ་ཚོ་ཏོག་ཙམ་སློབ་སྦྱོང་བྱེད་རོགས་བྱས། དེ་བྱས་རྣམས་པ་དེ། ད་ལོ་གཅིག་ཙམ་སློབ་སྦྱོང་བྱས་དེ་ནས་ཁྱེད་རྣམ་པ་དེ་འདྲ་སོང་ན་དེ་ནས་ཚུར་ཕེབས་དང་དེ་ནས་ང་ཚོའང་ཡང་བསྐྱར་འཛིན་གྲྭ་ཚུར་ཚུགས་རེད་ཟེར་ནས་འོ་དེ་འདྲ་འདྲ་ཅིག་ཞུ་བཞག་གི་ཡོད་ལ།
ཡང་ད་ལྟའི་ཆར course དེ་འདྲའི་འཁྲིད་མཁན་ཁ་ཤས་ཀྱིས་ཡང་དྲ་ཐོག་ནས་འཛིན་གྲྭ་འཚོག་གི་འདུག་འོ་དེ་གིས་བྱས་ཨ་ནི་ཡང་ངས་གོ་ཡས་འདྲ་བོ་བཤད་ན་མཚམས་རེ་ད་ས་གནས་གཅིག་ནས course དེ་འདྲ་ཀྱི་ལེན་མཁན་མི་མང་པོ་འདྲ་བོ་ཞིག་བྱུང་བ་ཡིན་ན་ཨ་ནི་མི་ཚང་མ་ཚུར་ཡོང་མི་དགོས་བར course འཁྲིད་ག་ཕར་འགྲོ་དགོས་ཡོད་རེད་ལབ་ཀྱི་གོ་སོང་དེ་གང་འདྲ་འདྲ་བོ་ཡིན་ན། ཨོ་ལོ་སངས་རྒྱས་ལགས་ད་ལྟའི་ང་ཚོ་གང་ཟེར་དགོས་རེད་གོ། འཛིན་གྲྭ་ནང་ལ་མ་ཡོང་ནི་ཕར་ནང་ལ་འགྲོ་ཡ་ཟེར་ཡ་དེ་ད་དེ་ལའང་གང་ཟེར་དགོས་རེད་གོ་ཏོག་ཙམ་གོ་གོ་སྟངས་འདྲ་པོ་ཅིག་ཏོག་ཙམ་ཕལ་ཆེར་ནོར་ཡོད་སྲིད་ཀྱི་རེད་གང་ཡིན་ཟེར་འཛིན་གྲྭ་དེ་ཡིན་གཅིག་མིན་གཅིག་དེ་སློབ་སྦྱོང་དེ་ཚོ་བྱེད་པའི་སྐབས་ལ aged care three དང four དང cleaning course དང་དེ་ནི། ཨོ first aid དེ་ཚོ་ཡིན་གཅིག་མིན་གཅིག་འཛིན་གྲྭ་ནང་ལ་རང་ང་ཚོ face to face ཚུགས་ཀྱི་ཡོད་རེད་ལ་དེ་བར་ལ་ལྟ་ལྟོ་སོང་དེ་ནད་དེ་གི་རེད་ནས་ད་ལྟ་ད་ང་ཚོ་འཛིན་གྲྭ་དེ་སྒོ་བརྒྱབ་བཞག་ཡོད་མ་གཞི་སྔོན་མ་ཡིན་ན་ང་ཚོ་ད་མང་ཆེ་བ face to face རེད་སློབ་གྲྭ་ཁ་ཤས་ཅིག་གིས་ག་རེ་བྱེད་ཀྱི་ཡོད་ཟེར་ནའོ online course ལབ་ཀྱི་འདུག་ལ་དེ་རིང་ཁ་ཤས་ཀྱིས་ཨོ་དེ་འདྲས་བྱས་ནས online course དེ་འདྲས་བྱེད་ཀྱི་ཡོད་རེད་ང་ཚོ་གིས་ད་ད་ལྟ་བར་དུ་དེ face to face རང་བྱེད་བསྡད་ཀྱི་ཡོད་གདོང་དང་གདོང་ཐད་ནས་ཡིན་གཅིག་མིན་གཅིག་འཛིན་གྲྭ་ནང་ལ་ཕེབས་འཛིན་གྲྭ་ནང་ལ་སྐད་ཆ་བཤད་དེ་བྱས་ན་དགའ་གི་འདུག་ལ། གང་ཡིན་ཟེར་ན་ང་རང་ཚོ་མ་གཏོགས་མི་རིགས་གཞན་དག་དེ་ཚོ་སློབ་ཕྲུག་དེ་ཚོ་དང་ད་དེ་འདྲ་རང་ཁོ་རང་ཚོ་གང་ཟེར་གི་རེད་གོ། ད་གང་འདྲས་ཟེར་གི་རེད་ཁོ་རང་ཚོ་ད་འཛིན་གྲྭ་མང་ཆེ་ཡོང་ཐུབ་མ་ཐུབ་དེ་འདྲས་བྱེད་ཀྱི་ཡོད་རེད་ན་ད་ང་ཚོ་བོད་པ་ཚོ་ལ་ང་རང་གང་ཐུབ་ཐུབ་ང་རང་རང་གི་དེ་ནས་ཁོ་རང་ཚོ་འཛིན་གྲྭ་ཡིན་གཅིག་མིན་གཅིག་ཕེབས་རོགས་བྱེད་ང་རང་ཚོ་གདོང་པ་དང་གདོང་པ་ཐད་ནས་འཛིན་གྲྭ་དེ་ཚུགས་ན་ཡག་པོ་འདུག་གང་ཡིན་ཟེར་ན་དེ། ཕར་བསླབ་དུས་སྐབས་ལ་ལས་སླ་པོ་ཁོ་རང་ཚོ་གི་གོ་དུས་སྐབས་ལ་ལས་སླ་པོ་ད་ཅིག་བཤད་སྟངས་རེད་གཟུགས་པོ་གི་བྱེད་སྟངས་རེད་ལག་པ་གི་སྟོན་སྟངས་རེད་དེ་ཚོ་ལ་མགོ་ཚོད་བསྡད་ཡ་དང་དེ་འདྲ་རེད་འདུག་ད་རྒས་གསོ་ཁང་དེ་དམིགས་བསལ་གྱི་དེ་ནི་དེ་རྒས་གསོ་ཁང་རེད Cleaning རེད་ད first aid རེད་དེ་ཚོ་ཚང་མ་ལ་གཟུགས་པོ་གི་གཟུགས་པོ་གི་བྱེད་སྟངས་དང་འབྲེལ་བའི་ལས་ཀ་ཅིག་རེད་བསྡད་འདུག་ག་ལ་དེ་ཚོ་གདོང་དང་གདོང་ཐད་ནས་སྐད་ཆ་ན་འཛིན་གྲྭ་དེ་ཚུགས་ན་དཔེ་མི་སྲིད་ཡག་པོ་ཡོད་རེད་ལ་ཏན་ཏིག་ཕར་ནང་ལ་འགྲོ་ནས་བསླབ་ཟེར་ཡ་དེ་ཚོ་ད་ང་རང་ཚོ་ངོ་མ་ལའོ་དེ་ཚོ་ས་གནས་ཁ་ཤས་ཅིག་ལ་ང་ཚོ་དེ་འགྲོ་ནས་ཕར་བསླབ་ཡ་དེ་ཚོ་འཛིན་གྲྭ་དེ་འཛིན་གྲྭ་རང་ལ་ཚུགས་ཡོད་རེད་དེ་ཚོ་དེ extra support ལབ་ཀྱི་འདུག་ལ་དམིགས་བསལ་གྱི་ད་ཁོ་རང་ཚོ་ལའོ་རྒྱབ་སྐྱོར་བྱེད་པ་འོ་དེ་འདྲས་རེད་ལ་ཁོ་རང་ཚོ་ད་དཔེ་བཞག་ཚུགས་ན་ད་ཕར་འགྲོ་འགོ་མ་ཚུགས་པ་ལ་ཚུགས་པ་རེད་ཟེར་ནའོ་མི་ལྔ་དྲུག་ཙམ་རེད་ནས་ང་ཚོ་མགོ་ཚོད་ཀྱི་མི་འདུག་ཟེར་ནའོ་མི་ལྔ་དྲུག་ཚུར་སློབ་གྲྭ་ལོ་ལོའི་སློབ་གྲྭ་འགོ་འགོ་བྱེད་ཅིག་བྱེད་དེ་དགོས་འདུག་ག་ལ་ཁོ་རང་ཚོ་ལ། གཅིག་ཐུགས་སྲས་མེད་པ་ང་ལ་ཐུགས་སྲས་མེད་པ་དེ་ནི་དེ་རེད་འདུག་ག་ལ་ང་ཚོ་མང་ཆེ་བ་དེ། ཁོང་ཚོ་རྒྱབ་སྐྱོར་ཚོགས་པ་འདྲ་པོ་ཅིག་རེད་ལ་ད་དེ་ཚོ extra support བྱས་ནས་ང་ཚོ་ཁོ་རང་ཚོ་ས་གནས་ལ་ཕར་འགྲོ་དམིགས་བསལ་གྱི་ཨོ། དགོང་དག་ཆུ་ཚོད་རེ་རེ་ཙམ་ཆུ་ཚོད་ཕྱེད་ཀ་ཙམ་དེ་འདྲས་བྱས་ནས་ཕར་འགྲོ་ནས་དེ་འདྲས་འདྲ་ཅིག་བྱེད་སྡོད་ཀྱི་ཡོད་རེད་མ་གཞི་སློབ་སྦྱོང་དེ་ཡིན་གཅིག་མིན་གཅིག་འཛིན་གྲྭ་རང་ལ་ཚུགས་དགོས་ཀྱི་ཡོད་རེད། གལ་སྲིད་ད་ཁྱོད་ཚོ child care ནི course དང་ཨ་ནི aged care course རེད་དེ་ག་ནང་བཞིན Disability course དེ་ཚོ་སྐྱེལ་དགོས་ཀྱི་ཡོད་ན་སློབ་ཡུན་ག་ཚོད་ཅིག་གི་འགྲོ་དགོས་ཡོད་རེད་སློབ་ཡོན་དེ་ཚོ་གཞུང་གི་རྩ་ནས་མ་རེད་ཡ་ལས་ཐུགས་གཤིས་དེ་འདྲ་སྐྱེ་ཡོད་རེད་བས། ཨ་ཟེར་གི School Fees ཟེར་ཡ་དེ་ཚོ་ཚང་མ་མང་ཆེ་ད་དེ་ང་རང་ཚོ་སློབ་ཕྲུག་ལ་ལྟ་ནས་ར་ལེགས་ཡོད་རེད Australia འདྲ་པོ་ལས་ན་ད་ལས་ཀ་བྱེད་མཁན་འདྲ་པོ་བྱེད་ཡོད་ན་ཁོ་རང་ཚོ་ལ་ད་ང་ཚོ་གི་གང་ཟེར་གི་གཞུང་གི་དེ་འདྲ་མེད་ཟེར་གི་ད་ཁོ་རང་ཚོ་དུས་ཚོད་ཅིག་ཆུ་ཚོད་ཅིག་ཡོད་རེད་ལ་ཆུ་ཚོད་དང Amount པེ་ཤ་བྱེད་གི། ཚད་གཅིག་ཡོད་རེད་དེ་བཟོ་གི་ཡོད་ན་ཁོ་ཚོ་གཞུང་གི་ཐོབ་ཐང་ཡོད་མ་རེད་དེ་ང་ཚོ་གསར་པ་ཕེབས་པའི་རྣམ་པ་ད་གསར་པ་འབྱོར་བའི་དེ་དཔལ་འབྱོར་དེ་ནི་དེ་འདྲའི་ལས་ཀ་མེད་དེ་འདྲའི་འདྲ་པོ་དང་དེ་འདྲ་ཡིན་ན་གཞུང་གིས་རག་གི་ཡོད་རེད་ཡིན་ན་ཡང་ངའི་སླབ་གྲྭ་དེ་ད་ག་ཟེར་གི་རེད་ང་ཚོ་ཡིན་གཅིག་མིན་གཅིག་སླབ་གྲྭ་དེ་གྲངས་ཀ་འདྲ་གཅིག་ཁོ་རང་ཚོ་ཚང་དགོས་ཀྱི་ཡོད་རེད་ལ་དུས་ཚོད་འདྲ་གཅིག་ཚང་དགོས་ཀྱི་ཡོད་ལོ་གསུམ་ལྷག་ཟེར་འདྲ་དང་ལོ་གཉིས་ཟེར། དེ་འདྲས་ཚང་དགོས་ཀྱི་ཡོད་རེད་དེ་འདྲས་མ་ཚང་བར་དུ་སླབ་གྲྭ་ལ་དེ་ནས་གཞུང་གི་དེ Funding དེ་སྤྲད་ཀྱི་མ་རེད་ལ། དེ་ནས་ད་ལྟ་ངའི་སླབ་གྲྭ་འདྲ་བོ་ཅིག་ལ་ཡིན་ན་ད་ལྟ་ང་ལ་དེ་འདྲས་གཞུང་གི་ཐོབ་ཐང་རྩ་བ་ནས་ཡོད་མ་རེད། ཨོ། དུས་ཚོད་འདྲ་བོ་ཅིག་མ་ཚང་ད་ད་ལྟ་དུས་ཚོད་འདྲ་བོ་ཅིག་ཚང་འགྲོ་གི་ཡོད་རེད་དེ་ཡིན་ན་ད་ད་ལྟ་དེ་རྒྱ་ནག་ནས་ཡོང་བའི་དེ་ནད་དེ་གི་རྐྱེན་གྱིས་དེ་ནས་ད་ད་ལྟ་དེ་ཚོ་འཛིན་གྲྭ་ཚང་མ་བཀག་དེ་འདྲས་ཅིག་ཡོད་མ་རེད་དེ་ནས་ད་ལྟ་བར་དུ་ད་ང་རང་ཚོ་བོད་པ་གི་སློབ་ཕྲུག་ག་ཚད་ཅིག་ཕེབས་ཡོད་ན་ཚང་མ་ལ་ད་དེ། ཤོག་གུ་གི་རིན་འདྲ་པོ་ཅིག་སྒོར་མོ་ཁ་ཤས་ཅིག་ལེན་པ་འདྲ་ཅིག་མ་བྱེད། དམིགས་བསལ་སླབ་གྲྭ་གི་རིན་དེ་འདྲའི་ད་ལྟ་བར་དུ་སུ་གཅིག་བོད་པ་གཅིག་ག་ལ་ལེན་ཡོད་མ་རེད། དེ་ཡིན་ཙང་དེ་ནི་ད་མ་འོངས་པ་ལ་དེ་ནི་ང་ཚོའི་སླབ་གྲྭ་གི་གཅིག་གོང་གཞུང་ལས་རག་ཡ་འདྲ་ཅིག་ཡོད་ན་དེ་རེད་མ་བྱེད་ད་ལྟ་བར་དུ་ང་ཚོ་གིས་ད་བོད་པ་སློབ་ཕྲུག་ཚང་མ་ཚང་ནས་ད་དངུལ་དེ་འདྲའི་ད་ག school fee ལ་འོ་ར་དེ་འདྲའི་ལེན་ཡོད་མ་རེད། ད་ལྟ་བར་དུ་ཁྱེད་རང་ཚོ་ཡི་སློབ་གྲྭ་དེ་ནི་ཨ་ནི་མི་གྲངས་ག་ཚོད་ཅིག་ལ་སྦྱོང་བརྡར་སྤྲད་ཡོད་རེད་ཨ་ནི་དེའི་ནང་ལས་བོད་པ་ལ་ཆ་བཞག་ན་ལ་ཆེད་ལས་ཐོན་མཁན་རོབ་རྩིས་བྱེད་ན་མི་གྲངས་ག་ཚོད་ཙམ་འདྲ་བོ་ཞིག་ཆགས་ཡོད་ན། ལགས་སོ་ད་ང་ཚོ་ཁྱོན་བསྡོམས་པས་ད་ང་རང་ཚོ་མི་རིགས་གཞན་དག་དང་ང་རང་ཚོ་བོད་པ་དང་ཚང་མ་བྱེད་པ་ཡིན་ན་ཕལ་ཆེར་སློབ་ཕྲུག་ད་བདུན་བརྒྱ་ལྷག་ཙམ་ཅིག་ལ་ང་ཚོ་གི་ལག་ཁྱེར་སྤྲད་ཐུབ་པ་དེ་འདྲ་ཅིག་རེད་ཡོད་རེད་ལ་ཨེ་དེ་ནང་ནས་ད་དམིགས་བསལ་ང་རང་ཚོ་བོད་པ་རང་བརྩིས་པ་ཡིན་ན་ཕལ་ཆེར་ཉིས་བརྒྱ་ད་སུམ་བརྒྱ་གཉིས་ཀྱི་བར་དུ་ལ་ལག་ཁྱེར་དེ་འདྲས། སློབ་སྦྱོང་དེ་འདྲ་བྱེད་རེད་ད་ནི་དེ་ནང་ནས་ད་བརྒྱ་ཆ་བཅུ་ཟེར་ལབ་དགོས་རེད་ལ་བརྒྱ་ཆ་བཅུ་ཟེར་ཁོ་རང་ཚོ་ད་གཅིག་དུས་ཚོད་དང་མ་སྐྱོན་པའི་མ་མཐུན་པའི་རྐྱེན་གྱིས་དེ་ནི་དེ་གང་ཟེར་དགོས་རེད་འཛིན་གྲྭ་དེ་འདྲ་མ་ཚར་དེ་ནི་ཁོ་རང་ཚོ་ད་ད་ནང་ང་བྱེད་ཐུབ་ས་མ་རེད་མ་འོངས་པ་ལ་བྱེད་ཀྱི་ཡིན་ཟེར་ཡ་འདྲ་བོ་དེ་འདྲས་བྱས་ནས་དེ་ནི་ཁོ་རང་ཚོ་མ་བརྒྱ་བཞི་བྱེད་པ་རེད་མ་གཞི་ད་བརྒྱ་ཆ་དགུ་བཅུ་ཐམ་པ་དེ་ད་མི་སུམ་བརྒྱ་ནང་བརྒྱ་ཆ་དགུ་བཅུ་དེ་གི་ཕལ་ཆེར་ད་ཚང་མ་གི་ལག་ཁྱེར་རག་དེ་ནི་མང་པོ་ཅིག་ཁོ་རང་ཚོ་ཕྱག་ལས་གནང་འོ་ལས་ཀ་བྱེད་ད་དེ་འདྲས་བྱེད་ནི་བསྡད་བསྡད་ཡོད་རེད་ད་ལྟ་ལགས་སོ་དེ་འདྲས་རེད། དེ་ནས course དེ་འདྲ་གི་སྤྲད་དུས་ཀྱི་དམིགས་བསལ་བོད་པ་དེ་ཚོ་ལ course དེ་འདྲ་སྤྲད་དུས་ཨ་ནི་དཀའ་ངལ་ཆེ་ཤོས་འགྲོགས་ཀྱི་ག་རེ་འགྲོགས་ཀྱི་ཁྲེལ་དགོས་ན། འོ་ད་ང་ཚོ་བོད་པ་ཚོ་ལ་འཛིན་གྲྭ་ཚུགས་པའི་འཛིན་གྲྭ་སྤྲད་པའི་སྐབས་ལ་དཀའ་ངལ་མང་ཤོས་ཟེར་ཡ་དེ་ད་མང་ཆེ་བ་དེ་ད་དུས་ཚོད་རེད་ལ་དུས་ཚོད་རེད། ད་ང་ཚོ་སྙིང་རྗེ་བོད་པ་ཚོ་ཚང་མ་ད་དེ་ལ་ཕེབས་པ་ཕེབས་དེ་ནས་ཁོང་རྣམ་པ་ད་གང་ཟེར་དགོས་རེད་གོ། བསླབ་གྲྭ་ཡོང་ཕྱག་ལས་གནང་དེ་ནས་ཕྲུ་གུ། ཨོ་བསླབ་གྲྭ་སྐྱེལ་དེ་ཚོ་བྱས་ཡར་མར་བྱེད་དགོས་འདུག་ག་ལ་ད་དུས་ཚོད་དེ་དཔེ་མི་སྲིད་པའི་དཀའ་ངལ་རེད་འདུག་ལ་ད་མ་གཞི་ཕྱི་རྒྱལ་ཁོ་རང་ལ་ད་ང་རང་ཚོ་ཚང་མ། ང། ཁོང་རྣམ་པ་གཅིག་པོ་མ་རེད་ང་རང་ཡིན་ན་རེད་ད་རྣམ་པ་ཚོ་ཚང་མ་ལ་དེ་ནས་དུས་ཚོད་དེ་གི་དཀའ་ངལ་དེ་ཡོད་ར་ཕྱི་རྒྱལ་ལ་ད་དུས་ཚོད་ཡོད་མ་རེད་ཟེར་དེ་དེ་དེ་རེད་འདུག་ལ་དངོས་གནས་དྲང་ནས་ད་དུས་ཚོད་དེ་གི་དཔེ་དཀའ་ལས་ཁག་པོ་རེད་འདུག། གཞན་མི་སེར་མི་སེར་གྱི་དཀའ་ལས་ཟེར་ཟེར་ན་ད་མཚམས་མཚམས་ནང་སྦྱོང་དང་དེ་ཚོ་གི་སྐབས་ལ་དེ་ཏིས་ཏིས་དཀའ་ལས་རེད་འགྲོ་གི་འདུག་དེ་ནས་དེ་ནང་སྦྱོང་དེ་ཚོ་ལ་ངས་ད་གིན་ལབ་པ་ནང་བཞིན་དེ་ནས་ཨོ་ད་གིན་ཐོག་ལ་ལབ་པ་ནང་བཞིན་གང་ཟེར་དགོས་རེད་ང་ཚོ extra support བྱས་འདྲ་བ་ཁོ་རང་ཚོ་ཨོ་དེ་འདྲ་འདྲ་བ་ནང་ལ་ཕར་འགྲོ་དེ་ནས་ང་ཚོ་མཚམས་མཚམས་ཨོ་མགོ་མ་ཚོད་པ་ར་ཨོ་བ་རེད་ཟེར་ན་དེ་འདྲས་བཤད་ཨོ་ཁ་ཤས་ཀྱིས་ཚུར phone ནང་ལ་འབྲེལ་བ་བྱས་དེ་ནས phone ནང་ནས་ཕར་ཚུར་སྐད་ཆ་བཤད། འོ་དེ་ཚོ་གི་གཅིག་རེད་དེ་ནི་གཞན་དག་དེ་ད་ང་ཚོ་གང་ཟེར་དགོས་རེད་དེ་ནི་དེ་ནང་ལ་སློབ་སྦྱོང་བྱས་ནས་ང་ཚོ་ཆུ་ཚོད་བརྒྱ་དང་ཉི་ཤུ་ཐམ་པ་ད་སོ་སོ་རང་འགྲོ་ནས་དེ Work Placement ཟེར་གི་རེད་ཁོ་རང་ཚོ་སོ་སོ་རང་འགྲོ་ནས་ཕ་གི་ལ་སྦྱོང་བརྡར་བྱེད་དགོས་རེད་དེ་ནི་རྒས་གསོ་ཁང་ཁོ་རང་ཚོ་ཡིན་ན་རྒས་གསོ་ཁང་རང་ལ་འགྲོ་ནས་དེ་ནི་དེ་གང་ཟེར་དགོས་རེད་ཆུ་ཚོད་བརྒྱ་དང་ཉི་ཤུ་ཐམ་པ་དེ་ལས་ཀ་བྱས་ནས་ཁོ་ཚོ་མི་གཞན་དག་མཉམ་དུ་ལས་ཀ་བྱེད་དགོས་ཀྱི་ཡོད་རེད་ཁོང་ཚོ་གིས་བསླབ་དེ་ནི་སོ་སོ་སྦྱང་དགོས་ཀྱི་ཡོད་རེད་ཆུ་ཚོད་བརྒྱ་དང་ཉི་ཤུ་དེ་ནི་དེའི་བསླབ་གྲྭ་ཆ་ཚང་དེ་ཡིན་ན་གཅིག་སྟོང། ཆུ་ཚོད་གཅིག་སྟོང་ཉིས་བརྒྱ་ཐམ་པ་འགྲོ་དགོས་ཀྱི་ཡོད་རེད་དེ་ནི་དེ་དུས་ཚོད་དེ་གི་དཀའ་ངལ་གཅིག་དེ་རེད་འདུག་དེ་ནི་ཕར་འགྲོ་དུས་སྐབས་ལ་དེ་ནི་རྒས་གསོ་ཁང་ནང་ལ་འགྲོ་ད་དང་པོ་བདུན་ཕྲག་དང་པོ་ང་ཚོ་ཕར་འགྲོ་ཚར་འདུག་ག་ལ་བྱེད་སྟངས་སྔོན་མ་དེ་འདྲས་བྱེད་མ་མྱོང་པ་ཡིན་ཙང་དེ་ཚོ་ལ་དཀའ་ངལ་དེ་དེ་རེད་འདུག་ཡིན་ན་ང་རང་ཕར་བདུན་ཕྲག་དང་པོ་ལ་ང་ཚོ་བསླབ་གྲྭ་རང་ནས་ང་རང་རང་ཐུག་ནས་དེ་ནི་ཁོང་ཚོ་མཉམ་དུ་གདོང་དང་གདོང་ཐུག་ནས་སྐད་ཆ་བཤད་ནས་དེ་ནི་དཀའ་ངལ་ག་རེ་ག་རེ་འདུག་ག་འདྲེ་འདུག་ཟེར་ནས་དེ་ཚོ་ཚང་མ་དེ་སྐད་ཆ་བཤད་དེ་ནི། འོ་ང་རང་གིས་གང་ཐུབ་ཐུབ་དེ་ནི་དཀའ་ངལ་དེ་ཚོ་སེལ་ཐབས་དང་དེ་ནི་ཁོ་རང་ཚོ་ལ་ང་རང་གིས་ཤེས་པ་དང་ཚང་མ་ཁོ་རང་ཚོ་ལབ་ད་དེ་ཚང་མ་དེ་གང་ཟེར་དགོས་རེད་གོ། དེ་འདྲེ་འདྲ་ཅིག་རེད་འདུག་ལ་ད་དུས་ཚོད་ཀྱི་དཀའ་ངལ་དེ་རེད་ད་དུས་ཚོད་དཀའ་ངལ་དེ་རེད་འདུག་གཞན་མི་སེར་དཀའ་ངལ་ཟེར་ན། ང་ཚོ་བོད་པ་མཉམ་དུ་དེ་འདྲེ་དཀའ་ངལ་གང་མི་འདུག་ལ། དེ་ནི།

རོགས་པ་བྱེད་ཡ་དེ་བྱས་དེ་ནི་དེ་གཅིག་པོ་མིན་པ་དེ་ནི་སོ་སོ་གི་དངུལ་བ་བཟོ། ཨོ་དེ་ནི་དེ་ཚོ་ལ་དངུལ་ཡག་པོ་ཡོད་རེད་དེ་ནི་དེ་ཡིན་ཙང་ད་སློབ་སྦྱོང་དེ་ཚོ་བྱེད་ཐུབ་པ་ཡིན་ན་ད་དཔེ་མི་སྲིད་ལས་སླ་པོ་ཅིག་དང་དུས་ཚོད་ཉུང་ཉུང་ཅིག་ལ་དེ་ནི་ཨོ་ཡུན་རིང་པོ་ཅིག་བརྟེན་ཡ་གི་ལས་ཀ་དེ་ཚོ་རེད་དེ་ནི་དེ་ཚོ་ལ་ཅིག་ཡག་པོ་ཡོད་རེད་ཟེར་ནས་དེ་འདྲ་ཅིག་ཞུ་ཡ་ཡིན་ལ། ལགས་སོ་རྒན་ཀརྨ་ལགས་ལ་ཤིས་གཞོན་དག་དེ་ཚོའི་སྐོར་ལས་ངོ་སྤྲོད་དང་འགྲེལ་བཤད་དཔེ་ཡག་པོ་གནང་སོང་ཐུགས་རྗེ་ཆེ། འོ་སངས་རྒྱས་ལགས་དེ་ནི་གང་ཟེར་དགོས་རེད་ང་ཚོ SBS ནང་ལ་དེ་ནི་ང་ལ་དུས་སྐབས་དེ་འདྲས་ཅིག་གནང་བ་ལ་དཔེ་མི་སྲིད་ཐུགས་རྗེ་ཆེ་ཞུ་ཡ་དང་དེ་ནི་ང་ཚོ་བོད་མི་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། རྣམ་པ་ཚོས་བཅར་འདྲིའི་ལེ་ཚན་དེ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།